ལེགས་པར་གསལ་བཏབ་པ་དང་བཅས་ཏེ་གསན་པར་ཞུ། གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ནི་བར་དོ་ཐོས་གྲོལ་ལས་ཆོས་ཉིད་བར་དོ། ཆོས་ཉིད་ཀྱི་བར་དོ་དེ་ཀྱི་ནང་ལས་ད་རེས་ཞག་གྲངས་གསུམ་པ་དེ་ཀྱི་ཤར་སྣང་འདི་ཞུ་བའི་སྐབས་ཡིན། ད་དེ་ཨ་ནི་ཞག་གྲངས་གསུམ་པ་དེ་ཀྱི་མཐོང་སྣང་འདི་འབད་བ་ཅིན་ད་ལྟོ་ཡ་གོང་ལུ་བུད་ཚར་ཡིན་དེ་ཨ་ནི། ད་དེ་ཀྱི་ཤར་སྣང་ག་དེ་འབད་འདུག་ཟེར་བ་ཅིན། ད། ཞག་གྲངས་གསུམ་པ་དེ་ནང་ལུ་འབད་བའི་སྒང་ལས། བསམ་གཏན་གྱི་ཞག་གྲངས་གསུམ་པ་དེ་ནང་ལུ། ད། མ་པ་ངོ་བོ་དེ་འབྱུང་བ་ས། འབྱུང་བ་བཞི་ཡོད་པའི་ནང་ལས་འབྱུང་བ་ས་རྣམ་པར་དག་པའི་ཀྱི་རང་བཞིན་འོད་སེར་པོ་འབད་ཤར་ཏེ་ཐོན་འོང། འདྲེས་པས་ནི་འདྲེས་ཀྱི་ཞིང་ཁམས་པའི་ཆ་མཉམ་སེལ་ཏིང། འདྲེས་པའི་ཆ་མཉམ་དེ་དག་ནི་བཟུང་པའི་ཡུལ་སེར་པོ་ཀྱི་གང་དེ་ཐུན་འོང་སེལ་མེད་དང་སྟེ་ཡུལ་སེར་པོ་ཀྱི་གང་དེ་ཡུལ་དཔལ་གྱི་དེ་བར་སྣང་གི་ཁམས་ན་ལས། བཀའ་ཤག་ནི་མོ་གསལ་བ་བྱིན། ད། ལྷོ་རིན་ཆེན་འབྱུང་ལྡན་ཡབ་ཡུམ་འདི་ཚུ་ཤར་ནི་འམ། ད། འདིའི་ཞིང་ཁམས་འདི་ཀྱི་མིང་ག་ཅི་སྨོ་ཟེར་བ་ཅིན། ལྷོ་ཕྱོགས་དཔལ་དང་ལྡན་པའི་ཞིང་ཁམས་ཟེར་སླབ་ཨིན་ཟེར་མས། ལྷོ་ཕྱོགས་དཔལ་དང་ལྡན་པའི་ཀྱི་ཞིང་ཁམས་འདི་ནང་ལས། འབྱུང་བ་ས་རྣམ་པར་དག་པའི་ཀྱི་རང་བཞིན་འོད་སེར་པོ་འབད་ཤར་ཏེ་ཐོན་འོང། ཞིང་ཁམས་སེར་པོ་འདི་ནང་ལས། འོད་སེར་པོ་གིས་གང་བའི་གྱི་ཞིང་ཁམས་སེར་པོ་འདི་ནང་ལས། སངས་རྒྱས་འབད་བ་ཅིན་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་ཟེར་མི་འདི། ད་འདི་ག་དེ་འབད་ཤར་ནི་སྨོ་ཟེར་བ་ཅིན་དེ་ཤར་བའི་གི་སྐབས་ལུ་ང་བཅས་ར་གིས་ངོ་ཤེས་ནི་གི་དོན་ལུ་དེ་སྐུ་མདོག་འདི། དེ་སེར་པོ་ཡིན་ཟེར་མས།

དེ་ཡབ་འདི་དེ་འབད་འམ་ད་ཡུམ་འདི་འབད་བ་ཅིན་ད་ཡུམ་མཆོག་མ་མ་ཀི་ཟེར། ཆུ་ཡི་ངོ་བོ་རྣམ་པར་དག་པའི་ཀྱི་ཆ་ནས་ཡུམ་མ་མ་ཀིས། ཡབ་ལྷོ་རིན་ཆེན་འབྱུང་ལྡན་དང། སངས་རྒྱས་རིན་ཆེན་འབྱུང་ལྡན་དང་ཡུམ་འདི་མ་མ་ཀི་འདི་གཉིས་ཕམ་ལྟ་བུ་གི་ཚུལ་བཟུམ་འབད་ཞིནམ་ལས་འབད་ཞལ་སྦྱར་དེ་གི་འབད་ཏེ་རང་ལུ་ཨ་ནི་འབད་སྣང་འོང་ཟེར་མས་བསམ་གཏན་གྱི་ཞག་གྲངས་གསུམ་པ་དེ་ནང་ལུ་ལྷོདཔ་ད་ལུ་སྣང་ནི་ཡིན་པས་ལ། ད་འང་འདི་ཞག་གྲངས་གསུམ་པ་འདི་ནང་ལུ་སྣང་ནི་དེ་འབད་སྣང་བའི་སྐབས་ལུ་ད་རུང་དེ་གིས་མ་ཚད་པའི་གི་ལྷ་གཞན་ག་དེ་འབད་འདུག་ཟེར་བ་ཅིན། རིན་ཆེན་འབྱུང་ལྡན་ཡབ་ཡུམ་གཉིས་དང་གཅིག་ཁར་འབད་ཞིནམ་ལས་འབད། བྱང་ཆུབ་སེམས་དཔའ་ནམ་མཁའི་སྙིང་པོ་ཟེར་མི་ཅིག་དང་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ་ཟེར་མི་གཉིས་ལྷ་ཕོ་ཡི་རིགས། དེ་ལས་བྱང་ཆུབ་སེམས་མ་ལྷ་མོ་ཡི་རིགས་བྱང་ཆུབ་སེམས་མ། མཱ་ལེ་མ་ཟེར་མི་ཅིག་དང་བྱང་ཆུབ་སེམས་མ་པུཥྤེ་མ་ཟེར་མི་གཉིས་ལྷ་མོ་ཀྱི་རིགས་ད་འདི། ལྷ་ཕོ་ཡི་རིགས་དང་ལྷ་མོ་ཀྱི་རིགས་ཟེར་རུང་བཏུབ། བྱང་ཆུབ་སེམས་དཔའི་ཀྱི་རིགས་དང་བྱང་ཆུབ་སེམས་མའི་རིགས་ཟེར་ཏེ་དོན་ངོ་མ་ད་འདི། དེ་སེམས་དཔའ་གཉིས་དང་སེམས་མ་གཉིས་འབད་ཝ་ད་ལུ་དེ་ཡ་དེ་ཀྱི་ཐོག་ཁ་ལུ་དེ་གཙོ་བོ་ཡབ་དང་ཡུམ་གཉིས་ཀ་འབད་ཝ་ད་ལྷ་དྲུག།

རྣམ་སྨིན་བསམ་མེད་གཟི་བརྗིད་ཆེ་ཐོག་ཐོག། དྭངས་བ་ཆེ་ཐོག་ཐོག་ཡུལ་ཡུལ་ཆེ་ཐོག་ཐོག། རྣམ་སྨིན་བསམ་མེད་ཀྱི་ཏའི་གཟི་བརྗིད་ནམ་མཁའ་གྱི་ཁམས་གང་དེ་དགྱེས་པའི་ཤིང་ལས་པའི་ཏའི་ཨ་ནི་པའི་ཤ་དེ་ཐུན་འོང་བསམ་མེད། དལ་གྱི་སྐབས་ལུ། ཏའི་མཚོ་རུའི་ཕུང་པོ་སྙིང་སུ་དར་འབེབས་ཀྱི་ཆ་ལས་པའི་ཤིང་ལས་པའི་ཏའི་རྣམ་པ་དེ་ཡུལ་ཡུལ་སེར་པོ་པའི་ཤ་འོ་མ་འམ་དུད་མདངས་འོ་མ་དེ་ཏའི་མཚོ་རུའི་ཕུང་པོ་སྙིང་སུ་དར་འབེབས་ཀྱི་ཆ་ལས། ངོ་བོ་ཡེ་ཤེས་དེ། མཉམ་པ་ཉིད་ཀྱི་ཡེ་ཤེས་ཡིན། ཟེརཝ་མས། མཉམ་པ་ཉིད་ཀྱི་ཡེ་ཤེས་ཟེར་མི་དེ་སངས་རྒྱས་ཀྱི་ཐུགས་རྒྱུད་ན་ཡོད་པའི་ཀྱི་མཁྱེན་པ་ཡེ་ཤེས་དེའང་དེ་མཉམ་ཉིད་ཡེ་ཤེས་ཟེར་ཡེ་ཤེས་ལྔ་གི་ནང་ལས། དེ་མཉམ་ཉིད་ཡེ་ཤེས་དེ། དེ་རང་ལུ་དེ་ཤར་ཏེ་འོང་ནི་ཡིན་པས། དེ་རྣམ་པ་དེ་སེར་འབད་དེ་ཐོན་ནི་ཡིན་པས་འོད་ཁ་དོག་སེར་པོ་འབད་ཞིནམ་ལས་འབད་སེར་ལ་འཚེར་བ། ཐིག་ལེ་དང་ཐིག་ཕྲན་གྱིས་བརྒྱན་ཏེ་གིས་འབད་ག་ཅི་དེ་ཅིག་གསལ་ཏོག་ཏོ་དྭངས་འཕྲོས་འཕྲོས་གཟི་བརྗིད་ཆེ་ཏོག་ཏོ་འོད་དང་མདངས་ཆེ་ཏོག་ཏོ་འབད་ཞིནམ་ལས་འབད་ང་བཅས་ར་གི་མིག་ཏོ་གིས། རྟ་ནི་བརྩམ་བྱེད་ཡབ་བར་ཏེ་བཟོད་མ་ཚོལ་བ་བའི་ཞིམ་ལེབ་པའི་མིག་གིས་རྟ་མི་བཟོད་པར་བརྩམས་ཏོ། ལོ་རིན་ཆེན་འབྱུང་སྟེ་ཡབ་ཡུམ་གྱི་ཐུགས་ཀ་ནས་པའི་ཞིམ་ལེབ་པའི་རྟའང་འདི་ཆེན་པོ་ཙེ་ལེ་འདེབས་པ་བཞག་གྲངས་གསུམ་པ་ལོ་ཧི་མི་དེ་བསམ་གཏན་གྱི་བཞག་གྲངས་གསུམ་པ་ལོ་ཧི་མི་ཁྱེད་རང་གི་སྙིང་ཁ་ལུ་གཟུགས་དེ་ཐོན་འོང་ཟེར། སྙིང་གི་ཐད་ཀར། མིག་གིས་ལྟ་མི་བཟོད་པ་ཙམ་དུ་ཟུག་ནས་ཐོན། དེ་དང་གཅིག་ཁར་འབད་ཞིནམ་ལས་འབད་དེ་ལྟར་མ་དག་པའི་འོད་ཅིག་ཡང་ཤར་ཏེ་ཐོན། དེ་ཨ་འདི་འབདཝ་ད་ལུ་མ་དག་པའི་འོད་ལུ་ཆགས་ནི་མི་འོང་དེ་ཨ་འདི། དེ་དག་པའི་ཀྱི་འོད་ཟེར་རོ་སངས་རྒྱས་ཀྱི་ཐུགས་ཀ་ལས་བྱུང་བའི་ཀྱི་ཡེ་ཤེས་ཀྱི་འོད་ཡིན་པས་མཉམ་པ་ཉིད་ཀྱི་ཡེ་ཤེས་ཨ་འདི་ལུ་དད་པ་དང་མོས་གུས་བསྐྱེད་དགོཔ་ཨིན་སྟེ་ལྟ།

རྣམ་མཁྱེན་གཏན་གྱི་བདེ་བ་རྫོགས་པའི་སངས་རྒྱས་ཀྱི་ས་ལ་འགོད་པར་བྱ་དེ་ཡི་ཆེད་དུ་དམ་པའི་ཆོས་ཟབ་མོ་ཞིག་ཅི་འདི་ཅག་མཉན་པར་བྱའོ་སྙམ་པའི་ངང་ནས་ཀུན་སློང་བྱང་ཆུབ་ཀྱི་སེམས་དང་བཅས་ཏེ། ལེགས་པར་གསལ་བཏབ་སྟེ་གསན་པར་ཞུ། གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་དེ་ནི་བར་དོའི་ཐོས་གྲོལ་ལས་ཆོས་ཉིད་བར་དོ་དེ་ཡང་ཞག་གྲངས་གསུམ་པ་དེ་ཀྱི་གནས་ཚུལ་དེ་ཞུ་བའི་སྐབས་ཡིན། བསམ་གཏན་གྱི་ཞག་གྲངས་གསུམ་པ་དེ་ནང་ལུ་ལྷོདཔ་ད་ལུ། ང་བཅས་ར་མི་གཤིན་པོ་ཚེ་ལས་འདས་པ་དེ་ལུ་འཆར་སྣང་ག་དེ་འབད་ར་ཤར་ནི་ཡོདཔ་སྨོ་ཟེར་བ་ཅིན། ད་ལྷོ་རིན་ཆེན་འབྱུང་ལྡན་གྱི་ཐུགས་ཀ་ལས་འོད་འོད་སེར་པོ་འབྱུང་ཞིནམ་ད་འབད། དེ་རིང་ལྷོ་རིན་ཆེན་འབྱུང་ལྡན། ཡབ་དང་ཡུམ་སྐུ་དྲུག་དུས་གཅིག་ཏུ་འབད་ཞིནམ་ལས་འབད་དེ་འབད་ཤར་ནས་འོད་འོད་སེར་པོ་དེ་ཡང་ནམ་མཁའ་གྱི་ཁམས་གང་སྟེ་གིས་འབད། སྐྲག་ལ་ཚེར་བག་གསེར་ལ་དྭངས་པ་བས་ཤ་དེ་ཐུན་འོང་སེམས་མེད་དེ་ལུགས་ང་ཆེ་ར་གྲོ་དེ་དོད་པིནས་དེ་ལུགས་གྲོ་ནི་མི་འོང་དད་པ་དང་མི་དགོས་སྐྱེ་སྒོ་འོང། ད་འདི་ཁ་ཙག་ཁ་སྙེམས་ལས་ཞུགས་ས་ཡིན་ད་འདི་གི་གྲོ་ཐོད་དྲེ་གི་བས་ན་ལས་མང་འདི་ད་ཅི་ཁ་བས། འདི་ཡེ་ཤེས་ཀྱི་ཡུལ་དག་པའི་རང་བཞིན་འམ་ད་མ་དག་འཁོར་འོད་ཀྱི་ཡུལ་ཕྱི་ཡ་ཤ་ནི་ཡུལ་ཡིན་སེམས་མེད་དྭངས་མེབ་ཅི། ད་འདི་དག་མཉམ་བྱེད་པས་དེ་མ་དག་འཁོར་འོད་ཀྱི་ཡུལ་དྭངས་མེབ་དེ་ག་ཅི་ཡིན་ན་ནོར་བ་ཅི། མིའི་ཡུལ་སྙོམས་པོ་དེ་ང་ཅི་ར་འཇིག་རྟེན་དམིགས་ཡུལ་གནའ་ལུགས་སྐྱེ་གནས་ཀྱི་ཡུལ་ཡིན་པས་ལ། ད་ཡུལ་སེར་པོ་འདི་ལུ་འདས་པ་དང་མི་རྒྱུད་སྐལ་བ་ཅན་སངས་རྒྱས་ཀྱི་གོ་འཕང་ཐོབ་ཚུལ་བས་པ། ད་འདི་ཡུལ་སྡང་མེད་འདི་ལུ་ཆགས་བདེ་ཡ་སོ་པ་ཅན་འཇིག་རྟེན་དམིགས་ཡུལ་གནའ་ལུགས་དེ་རོ་བ་རིགས་དྲུག་གི་གནས་གནའ་ལུགས་སྐྱེ་བའི་སྐྱེ་གནས་ཡིན་བདེ་སྐྱིད་ན་ལས་རིགས་དྲུག་སྐྱེ་ན་ལས་འཇིག་རྟེན་དམིགས་ཡུལ་གནའ་ལུགས་སྐྱེ་གནས་ཀྱི་རྒྱུ་ཡིན་པས། དེ་ག་དེ་བས་ཤ་ནི་མོ་ཟེར་བ་ཅན་ཡུལ་བྷྱོན་པའི་ཤ་འོང་ཟེར་ཡུལ་བྷྱོན་པའི་ཤིང་རྟ་བས་དང་ག་ནི་ཡང་མེ་བྱི་ཤ་འོང་ཟེར་མེ་དང་འདི་ཤ་དེ་འོང་བས་ཀྱི་སྐབས་ལུ་ཡེ་ཤེས་ཀྱི་ཡུལ་གདངས་ཅན་ཡུལ་སེར་པོ་དེ་དང་གཅིག་ག་ཡུལ་གདངས་མེ་ཡུལ་བྷྱོན་བྱི་ཡ་ཤ་དེ་ཁྲི་འོང་དང་འདི་ལུ་ང་ཅེ་ར་ཡུལ་གདངས་ཡོབ་དེ་ལུ་གྲོ་བོ་དེ་འཇིགས་སྐྲག་སྐྱེས་དེ་བསྡུས་དེ་ལས་དེ་ཡུལ་གདངས་མེབ་དེ་ལུ་དགའ་བའི་འདུ་ཤེས་སྐྱེས་དེ་སྐྱེས་པའི་ཇོ་བོ་ཡིན་ཟེར་ལས་སྙིང་གི་དབང་གིས་བས་ལ།

འཇིག་རྟེན་མི་ཡུལ་ནང་ལུ་ར་སྐྱེ་ནི་ཡིན་པས་འཇིག་རྟེན་མི་ཡུལ་ནང་ལུ་སྐྱེ་བ་ཅིན། དེ་དང་སྡུག་བསྔལ་ལས་མ་འདས་པ་ཅིག་ཡིན་པས། སྤྱིར་བཏང་གི་འགྲོ་བ་རིགས་དྲུག་གི་ནང་ལས་ང་བཅས་ར་འཇིག་རྟེན་མི་ཡུལ་ནང་ལུ་སྐྱེས་ཏེ་སྐྱེས་པའི་ཟས་ཅི་རུ་ལུས་རྟེན་བཟང་ཤོས་ཅིག་ཡིན་ཨིན་རུང་ར། དེ་དེ་ནང་ལུ་ཡང་སྡུག་བསྔལ་ལས་མ་འདས་པ་ཅི་ཡིན། སྡུག་བསྔལ་འདི་ཚོ་ཡོད། དེ་དང། རྫོ་སོ་བི་ན་ཟེར་བ་ཅིན་འདི་ནང་ལུ་སྡུག་བསྔལ་མ་རྫོ་སྡུག་བསྔལ་ཡོད། ག་ཅི་ཡོད་མོ་ཟེར་བ་ཅིན་མི་ཡུལ་ནང་གི་སྡུག་བསྔལ་ཏེ། སྐྱེ་རྒ་ན་འཆི་གི་སྡུག་བསྔལ། དེ་མ་ཡི་མངལ་ལས་སྐྱེས་པ་ལས་འགོ་བཟུང་སྟེ་སྐྱེས་པའི་དང་པོ་སྐྱེ་བའི་སྡུག་བསྔལ་དེ་ལས་བར་དུ་རྒ་བ་ཟེར་ཏེ་སྐྱེས་པའི་ཡང་རྒས་པའི་སྡུག་བསྔལ་མཐར་ཤི་བ་ཟེར་ཏེ་སྐྱེས་པའི་ཤི་བའི་ཀྱི་སྡུག་བསྔལ། འཇིག་རྟེན་མི་ཡུལ་ནང་ལུ་སྐྱེས་ཏེ་སྐྱེས་པའི་ཟས་བྱེད་རོ་ར། དེ་དག་སྐྱེ་རྒ་ན་འཆི་ཀྱི་སྡུག་བསྔལ་དེ་ལས་མ་འདས་པ་ཅིག་ཡིན་ཟེར་ཏེ་ང་བཅས་ར། དེ་བདག་ཡིན་རུང། འཇིག་རྟེན་མི་ཡུལ་ནང་ལུ་སྐྱེ་བ་ཅིན་སྡུག་བསྔལ་ག་ཙམ་ཅིག་ཡོད་ག་ང་བཅས་ར་ག་ར་གིས་ཤེས་ས་ཡིན་ག་ལུ་ཡང་སླབ་མི་དགོ་ག་ལུ་ཡང་དྲི་མི་དགོ།

དང། འདི་སྐད་ག་ན་བྱེད་ཀྱི་སྡུག་བསྔལ་ལས་གྲོལ་དགོས་པ་ཅན་དེ་ལུགས་མ་ཆགས་པ་བས་ཤིམ་ལེ་བས་མ་ཞེན་པ་བས་ཤིམ་ལེ་བས་དེ་ག་ཅི་ལུགས་དེ་དད་པ་མོས་ཀྱི་སྐད་འོག་མ་ཟེར་བ་ཅན་དང་འདི་ཡེ་ཤེས་ཀྱི་ཡུལ་སེར་པོ་དེ་ལུགས་དེ་དང་ག་ཡུལ་གྱི་འདུ་ཤེས་ཀྱི་དད་པ་དང་མོས་ཀྱི་རྩེ་གཅིག་གིས་ཐུགས་ལེ་བས་ཤིམ་ལེ་དེ་ན་ལུགས་སྐྱེས་ཤིམ་ལེ་བས། དང། འདི་ཡུལ་སེར་པོ་གསལ་ལ་འཚེར་བ་དེ་ལ་མོས་པ་དང། དད་པ་དང་མོས་ཀྱི་སྐད་དེ་གྱིས་བས་ཤིམ་ལེ་བས། བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་ལུ་ཏེ་འདུན་པ་རྩེ་གཅིག་གི་ཐོག་ལས་འབད་སྨོན་ལམ་བཏབ་ནི་དེ་ཁག་ཆེ་ཟེར་མས་ད་སྨོན་ལམ་བཏབ་དགོ་ཟེརཝ་ད་ང་བཅས་ར་རང་རང་སོ་སོ་གྱི་སྨོན་ལམ་ལེགས་ཤོམ་སྦེ་བཏབ་མ་ཤེས་ཏེ་སྐྱེས་པའི་སྲས་སྐྱེས་རུ་ར་གྱིས་མི་འདུག་ག་དེ་པས་བཏབ་ནི་མོ་ཟེར་བ་ཅིན་གུ་རུ་རིན་པོ་ཆེ་གྱིས་ཏེ་སྨོན་ལམ་གནམ་མེད་ས་མེད་ཚིག་ཧིན་སྟོང་ཐོག་དོན་དག་ཟབ་ཏོག་ཏོ་ང་བཅས་ར་གིས་གནང་བ་ཐུབ་ཙམ་ཅིག་གིས་ཏེ་དེ་ཀྱིས་དོན་དག་ཡང་ཧ་གོ་ཚུགས་སྟེ་དེ་ལས་ཐུབ་ཙམ་ཅིག་གིས་དེ་བར་དོའི་གནས་ལས་ཡར་གྲོལ་ཚུགས་པའི་གི་དེ་སྨོན་ལམ་བྱིན་རླབས་ཅན་དེ་སྦེ་གསུང་བཞག་ནོ། དེའང་འདི་ད་ལྟོ་ལས་བྱང་བར་འབད་དགོ་ཟེར་མིན་ཏེ་འདི་འམ་ལ། ད་དེ་ག་དེ་སྦེ་གསུང་ནོ་ཟེར་བ་ཅིན་ང་ཡི་ན་ལེ་མ་ལགས་ཏེ་ཕུ་ནི། ཀྱེ་མ། ང་རྒྱལ་དྲག་པོས་འཁོར་བར་འཁྱམས་པའི་ཚེ། མཉམ་ཉིད་ཡེ་ཤེས་གསལ་བའི་འོད་ལམ་ལ། བཅོམ་ལྡན་རིན་ཆེན་འབྱུང་ལྡན་ལམ་སྣ་དྲོངས། ཡུམ་མཆོག་མཱ་མ་ཀི་ཡིས་རྒྱབ་ནས་སྐྱོར། བར་དོ་འཇིགས་པའི་འཕྲང་ལས་བསྒྲལ་དུ་གསོལ། ཡང་དག་རྫོགས་པའི་སངས་རྒྱས་ས་རུ་སྐྱོལ། སེམས་བདེ་སྐྱེད་པའི། དེ་རྨི་ལམ་གྱི་ཚེ་དེ་བདེ་བའི་སོང་བཞག་ནོ། དང། དེ་རྨི་ལམ་འདི་ཡང་དུས་དང་རྣམ་པ་ཀུན་ཏུ་ང་ཅའི་ར་གྱིས། ཁ་ལས་རྨི་ལམ་འདི་བདེ་བའི་སྟངས། དེ་རྨི་ལམ་མ་འདེ་བའི་སྟངས་ཞིམ་ལེ་བའི། དེ། ནང་ན་ལས་འདས་པ་དང་མོས་གུས་དེ་ཡང། རྩེ་གཅིག་གིས་ཐུགས་ལས་དེ་བཏབ་ནི་དེ་ནི་མི་སེམས་མི་ཁ་ཕྱེ་ཐོག་ཐོག་ཡིན། སེམས་མེད་རྨི་ལམ་བཏབ་ནི་དེ། དང། དེ་འདས་པ་དང་མོས་གུས་ལས་གཞན་པའི་སྐྱེ་ཞིམ་ལེ་བའི་བཏབ་གོ། དེ་ཡང་འདི་བའི་བཏབ་པ་ཅན་བཅོམ་ལྡན་འདས་རིན་ཆེན་ཇོ་ཏི་ཡབ་ཡུམ་གྱི་ཐུགས་ཁར་ལུ། ཐིམ་སྟེ་གི་སྦེ་ང་བཅས་ར་དེ་འཕྲོ་ལས་ར། རིན་ཆེན་འབྱུང་ལྡན་ཡབ་ཡུམ་གྱི་ཏེ་ཐུགས་རྗེའི་ལྕགས་ཀྱུ་གིས་ཟིན་སྟེ་གི་སྦེ་ཞིནམ་ལས་འབདན་རང་གི་དད་པ་དང་མོས་གུས་ཀྱི་ཨ་ལུང་དེ་ལུ་བཏབ་སྟེ་གི་སྦེ་དེ་འཕྲོ་ལས་ར། ཏེ་དེ་ལས་ལྷོ་ཕྱོགས་དཔལ་དང་ལྡན་པའི་གི་ཞིང་ཁམས་ནང་ལུ། ལོངས་སྤྱོད་རྫོགས་པའི་གི་སྐུ་ལུ་མངོན་པར་རྫོགས་པར་སངས་རྒྱས་ཏེ་འགྱོ་ཚུགས་པའི་དགོས་པ་ཡོད་དེའང་ནི་འཁོར་བའི་སྡུག་བསྔལ་མྱོང་མི་དགོ་པས།